ང་རྣམ་རྒྱལ་ཤཱསྟྲི་ཡིན། ཡུཀ་རེན་གྱི་དམག་འཐབ་འགོ་འཛུགས་བྱས་ནས་ལོ་གཅིག་འཁོར་གྱི་ཡོད་པ་དང་ཨ་ནི་དེ་རིང་ལས་རིམ་འདིའི་ནང་ལ་ཡང་ཨུ་རུ་སུས་ཡུཀ་རེན་ལ་བཙན་འཛུལ་བྱས་པ་དེ་ཡིས་འཛམ་གླིང་ཁྱོན་ཡོངས་ལ་ཤུགས་རྐྱེན་གང་བྱས་ཡོད་པ་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་གྲོས་ཆོད་རིམ་པ་བཞག་ཡོད་པ་དེ་དག་ལ་ཡང་ནུས་པ་ཐོན་ཡོད་མེད། ད་ག་ནང་བཞིན་རྒྱ་ནག་གིས་འདས་པའི་གཟའ་འཁོར་ནང་ལ་ཡང་མེ་འཕེན་མཚམས་འཇོག་བྱེད་དགོས་པའི་གྲོས་འཆར་བཏོན་ཡོད་པ་དེ་ཡི་ཀུན་སློང་དང་དེ་ལ་ཡང་རྒྱལ་ཁབ་གཞན་པ་ཚོས་ཡིད་ཆེས་དང་ངོས་འཛིན་ག་འདྲ་བྱས་ཡོད་མེད་བཅས་ཨ་ནི་དོན་ཚན་གསུམ་གྱི་ཐོག་ལ་ཡང་དཔྱད་གཞི་དང་འབྲེལ་ནས་ངོ་སྤྲོད་ཞུ་རྒྱུའི་འབད་བརྩོན་ཞུ་གི་ཡིན། ཨུ་རུ་སུས་ཡུ་ཀེ་རེན་ལ་བཙན་འཛུལ་བྱས་ནས་ལོ་གཅིག་སོང་བའི་དམག་འཐབ་དེའི་ནང་ལ་ད་བར་ཨ་མི་རི་ཀའི་ཌོ་ལར་ཐེར་འབུམ་མང་པོའི་གོ་ལག་བེད་སྤྱོད་བྱས་ཡོད་པ་དང་དེའི་ནང་ལ་ཡང་དམག་མི་འཆི་སྐྱོན་བྱུང་བའི་གྲངས་འབོར་ལ་ཆ་མཚོན་པ་ཡིན་ན་ཨུ་རུ་སུ་དང་ཡུ་ཀེ་རེན་གཉིས་ཀྱིས་བཤད་པ་གཉིས་འདྲ་གི་མེད་ན་ཡང་ད་བར་དུ་ཨུ་རུ་སུའི་དམག་མི་འབུམ་གཅིག་དང་ཁྲི་གཅིག་ལྷག་ཙམ་ཅིག་བསད་ཡོད་པ་དང་ད་ག་ནང་བཞིན་ཡུ་ཀེ་རེན་གྱི་དམག་མི་གཅིག་འབུམ་བཞི་ཁྲི་ལྷག་ཙམ་གྱི་ཚེ་སྲོག་མེད་པར་གྱུར་ཡོད་རེད། ཡུ་ཀེ་རེན་གྱི་གཞུང་འབྲེལ་གྲངས་ཐོ་སྟོན་པར་བཤད་པ་ཡིན་ན། ད་བར་ཞི་བའི་མི་མང་བརྒྱད་སྟོང་ཙམ་ལ་ཡང་སྲོག་སྐྱོན་བྱུང་ཡོད་པ་དང་མི་མང་ས་ཡ་གཉིས་ཙམ་ལ་ཡང་སོ་སོའི་སྡོད་གནས་བཞག་ནས་རྒྱལ་ཁབ་གཞན་ལ་ཡང་སྐྱབས་བཅོལ་འགྲོ་དགོས་བྱུང་ཡོད་རེད། དེ་ལྟར་བྱུང་བའི་གནས་ཚུལ་དེ་དུས་རབས་ཉེར་གཅིག་པའི་ནང་ལ་ཡང་དམག་ས་ནས་བྲོས་བྱོལ་བྱུང་བའི་སྐྱབས་བཅོལ་བའི་གྲངས་འབོར་མཐོ་ཤོས་གཅིག་ཏུ་ཆགས་ཡོད་རེད། དེས་མ་ཚད་ད་འདས་པའི་ལོ་གཅིག་གི་རིང་ལ་ཡང་ཡུཀ་རེན་ནང་ལ་ཡང་སློབ་གྲྭ་ལ་སོགས་པ་འཚོགས་མ་ཐུབ་པར་བརྟེན་ནས་ཨ་ནི་ཕྲུ་གུའི་ཤེས་ཡོན་དང་འཚར་ལོངས་ལ་ཡང་ཧ་ཅང་གི་གནོད་སྐྱོན་ཆེན་པོ་བྱས་ཡོད་རེད། ཨུ་རུ་སུས་ཨ་ནི་མཁའ་ཐོག་ནས་གཏོར་རྒོལ་བྱས་པ་དང་མེ་ཤུགས་འཕུར་མདེལ་གྱི་གཏོར་རྒོལ་བྱས་པར་བརྟེན་ནས་ཨ་ནི་ཡུཀ་རེན་གྱི་གློག་མཛོད་དང་དེ་ག་ནང་བཞིན་རྒྱུན་མཁོའི་བཟོ་ལས་ཁང་མང་པོ་ཞིག་ལ་ཡང་གཏོར་རྒོལ་བྱས་ཡོད་པ་མ་ཟད།

ད་ག་ནང་བཞིན་ཚོང་ལས་སོགས་ལ་ཡང་ཧ་ཅང་གི་ཤུགས་རྐྱེན་ཆེན་པོ་བྱུང་ནས་ཨ་ནི་འཛམ་གླིང་ཁྱོན་ཡོངས་ཀྱི་དཔལ་འབྱོར་ཉམས་རྒུད་འགྲོ་ཡག་ལ་སོགས་པ་དེ་འབྲེལ་གྱི་དཀའ་ངལ་མང་པོ་འདུག་ཅེས་འཕྲད་ཡོད་རེད། ཡུཀ་རེན་གྱི་དམག་འཐབ་དེ་ལ་བལྟས་ནས་ཨུ་རུ་སུ་ལ་ཡ་ད་གང་ལྟར་ཨ་རི་གཙོས་པའི་ནུབ་ཕྱོགས་རྒྱལ་ཁབ་ཚོས་དཔལ་འབྱོར་དང་ཚོང་དོན་གྱི་ཉེས་ཆད་བཏང་ནས་ཚོང་ལས་ཁང་ཆེན་པོ་མང་པོ་ཞིག་ཨ་ནི་ཨུ་རུ་སུ་ནས་ཕྱིར་འཐེན་བྱས་པ་ལ་བརྟེན་ནས་འཛམ་གླིང་ཤར་ནུབ་གཉིས་ཀྱི་འགལ་ཟླ་དེ་ཤུགས་ཆེ་རུ་བཏང་ཡོད་རེད། གནས་སྟངས་དེ་གིས་ཨ་ནི་ས་ཁམས་ཆབ་སྲིད་ཀྱི་གནས་སྟངས་ལ་ཡང་ཤུགས་རྐྱེན་ཆེན་པོ་བྱས་ཡོད་རེད། མདོར་ན་ལོ་གཅིག་གི་དམག་འཐབ་དེ་ཡིས་ཨུ་རུ་སུའི་སྲིད་འཛིན་པུ་ཊིན་གྱིས་རྒྱུ་མཚན་གང་གི་དོན་དུ་ཨ་ནི་ཡུཀ་རེན་ལ་བཙན་འཛུལ་བྱས་ཡོད་ན་ཡང་ད་བར་ལོ་གཅིག་རིང་གི་དམག་འཐབ་དེ་གིས་ད་བར་གང་ལྟར་ཁོ་རང་གི་དམིགས་དོན་ཡོངས་སུ་གྲུབ་མེད་པར་དོན་མེད་ཞི་བའི་མི་མང་ས་ཡ་མང་པོའི་འགྲོ་འདུག་སྤྱོད་གསུམ་ལ་ཡང་གནོད་སྐྱོན་ཧ་ཅང་ཆེན་པོ་འདུག་ཅེས་བཏང་ཡོད་རེད། ཨུ་རུ་སུའི་སྲིད་འཛིན་པུ་ཊིན་གྱིས་གང་ལྟར་ཨ་རིའི་ཁ་གཏད་རྒྱལ་ཁབ་བྱང་ཀོ་རི་ཡ་དང་ད་ག་ནང་བཞིན་ཨི་རན་སོགས་ལ་ཡང་འབྲེལ་བ་གོང་འཕེལ་བཏང་ནས་གོ་ལག་དང་ཆབ་སྲིད་རྒྱབ་སྐྱོར་ཐོབ་ཐབས་བྱེད་པ་སོགས་གང་ལྟར་འཛམ་གླིང་ནང་ལ་ཡང་རྒྱལ་ཁབ་ཀྱི་མཐུན་ཕྱོགས་ཀྱི་ཁ་ཕྱོགས་གསར་པ་ཅིག་ལ་ཡང་ཁྲིད་ཐབས་བྱས་ནས་གང་ལྟར་ཨུ་རུ་སུ་གིས་ཨ་ནི་ཡུག་ཀེ་རན་ལ་བཙན་འཛུལ་བྱས་པ་དེ་ལ་ཡང་རྒྱབ་སྐྱོར་ཐོབ་ཐབས་ཀྱི་འབད་བརྩོན་སྣ་ཚོགས་བྱས་ཡོད་རེད། སྲིད་འཛིན་པུ་ཀྲིན་གྱིས་ནུབ་ཕྱོགས་རྒྱལ་ཁབ་ཀྱི་མཐུན་ཕྱོགས་དང་ལྷག་པར་དུ་བྱང་ཨེ་ཏི་ལན་ཏིག་དམག་དོན་སྒྲིག་འཛུགས་ཀྱི་ནུས་པ་ཁ་ཐོར་གཏང་རྒྱུའི་རེ་བ་བྱས་ཡོད་ན་ཡང་ད་བར་དུ་ཡུག་ཀེ་རན་ལ་ཡང་བཙན་འཛུལ་བྱས་པ་དེ་ཡིས་བྱང་ཨེ་ཏི་ལན་ཏིག་དམག་དོན་སྒྲིག་འཛུགས་ཀྱི་ནུས་པ་ཉམས་དམས་སུ་བཏང་ཡས་ཀྱི་ཐོག་ལ་ཡང་ཨ་ནི་པུ་ཀྲིན་ལ་ཡང་ལམ་ལྷོང་བྱུང་མེད་པ་མ་ཟད། གང་ལྟར་ཅིག་ནུབ་ཕྱོགས་རྒྱལ་ཁབ་ཚོ་གང་ལྟར་ཅིག་ཨུ་རུ་སུ་ཐོག་ལ་ཡང་དེ་སྔ་ལས་མ་འདྲ་བའི་གི་དཔུང་པ་མཉམ་འབྲེལ་དང་དམག་དོན་མཉམ་འབྲེལ་གྱི་ནུས་པ་དེ་ཤུགས་ཆེ་རུ་བྱུང་བ་མ་ཟད་ཨ་ནི་ད་གང་ལྟར་བྱང་ཨེ་ཏི་ལན་ཏིག་དམག་དོན་སྤྱི་ཆིངས་སྒྲིག་འཛུགས་ཀྱི་དམག་དོན་མཐུན་ཕྱོགས་ཀྱི་འབྲེལ་བ་འདི་ད་དུང་ཡང་དགོས་མཁོ་ཆེན་པོ་ཆགས་ཡོད་པའི་ཚོར་སྣང་གསར་པ་ཞིག་འདུག་བྱས་སྤྲད་ཡོད་རེད། ད་ལྟ་རྩོམ་སྒྲིག་པའི་གཏམ་ཚོགས་ཀྱི་ལེ་ཚན་འདིའི་ནང་ལ་ཡང། ཡུ་ཀེ་རེན་གྱི་དམག་འཐབ་བྱུང་ནས་ད་ལོ་གཅིག་འཁོར་བའི་དུས་དྲན་དང་འབྲེལ་ནས་དེའི་གིས་འཛམ་གླིང་ལ་ཡང་ཤུགས་རྐྱེན་ག་རེ་བྱས་པ་དེ་དང་འབྲེལ་བའི་སྐོར་ལ་ཡང་འདུག་བྱས་བཀའ་མོལ་ཞུ་གི་ཡོད།

གཅིག་པ་མ་གཏོགས་དེ་ལ་ཡང་འགྱུར་བ་གསར་པ་ག་གེ་འགྲོ་ཐུབ་ཡོད་མ་རེད། དཔེར་ན། ཁ་སང་གཟའ་པ་སངས་ཉིན་མོ་དེ་ལ་ཡང་ཨ་ནི་གཅིག་རྒྱལ་སྤྱིའི་མཉམ་འབྲེལ་རྒྱལ་ཚོགས་ཀྱི་གྲོས་ཆོད་བཞག་པ་འདི་ལ་ཆ་མཚོན་པའི་ཡིན་ན། ཨ་རི་གཙོས་པའི་ནུབ་ཕྱོགས་དམངས་གཙོའི་རྒྱལ་ཁབ་བརྒྱ་བཞི་བཅུ་ཞེ་གཅིག་གིས་གྲོས་ཆོད་དེ་ལ་ཡང་རྒྱབ་སྐྱོར་བྱས་ཡོད་རེད། རྒྱ་ནག་དང་རྒྱ་གར་ལ་སོགས་པའི་རྒྱལ་ཁབ་སུམ་ཅུ་སོ་ལྔས་ཀྱིས་བར་བཞུགས་བྱས་ཨ་ནི་ཨུ་རུ་སུ་དང་མཐུན་ཕྱོགས་རྒྱལ་ཁབ་ལྔས་ཨ་ནི་གྲོས་ཆོད་དེ་ལ་ཡང་ངོ་རྒོལ་བྱས་ཡོད་རེད། བར་བཞུགས་བྱེད་མཁན་རྒྱལ་ཁབ་ཁོངས་སུ་དཔེར་ན་རྒྱ་ནག་དང་རྒྱ་གར་ཨ་ནི་ལྷོ་ཨ་ཧྥི་རི་ཀ་ཁོང་ཚོ་གསུམ་འཛམ་གླིང་ནང་ལ་ཡང་དཔལ་འབྱོར་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཉི་ཤུའི་སྒྲིག་འཛུགས་ཀྱི་ཚོགས་ཁོངས་ཡིན་པ་རེད། ད་ཉེ་ཆར་རང་རྒྱ་གར་གྱི་གྲོང་ཁྱེར་སྦེང་ལོར་ནང་ལ་ཡང་ཚོགས་པའི་སྒྲིག་འཛུགས་དེའི་གི་ཚོགས་ཆེན་ཐོག་ནས་ཨུ་རུ་སུ་ལ་སྐྱོན་བརྗོད་ཀྱི་གྲོས་ཆོད་ཅིག་བཞག་ཡོད་རེད། གྲོས་ཆོད་དེ་ལ་ཡང་རྒྱ་ནག་དང་ཨུ་རུ་སུ་གཉིས་ཀྱིས་གཅིག་དེ་ལ་ཡང་མོས་མཐུན་འདུག་བྱས་ཡོད་མ་རེད། རྒྱ་གར་ལ་དཔེར་ན་ཆ་མཚོན་པའི་ཡིན་ན་འཛམ་གླིང་ནང་ལ་ཨ་རིའི་རྗེས་ལ་ཡང་དམངས་གཙོའི་ལམ་ལུགས་ཀྱི་ཐོག་ལ་ཡང་ཚད་འཛིན་དང་གུས་བརྩི་ཆེན་པོ་བྱེད་སའི་གི་འཛམ་གླིང་གི་དམངས་གཙོའི་རྒྱལ་ཁབ་སྟོབས་ཆེ་ཤོས་གཅིག་ལ་ཡང་ངོས་འཛིན་བྱེད་ཀྱི་ཡོད་རེད་ཡིན་ན་ཡང་ཡུག་ཀེ་རེན་ལ་ཡང་ཨུ་རུ་སུས་བཙན་འཛུལ་བྱས་པ་ནས་བཟུང་ད་བར་དུ་ཨུ་རུ་སུ་ལ་སྐྱོན་བརྗོད་བྱེད་རྒྱུར་གཡོལ་ཐབས་ཁོ་རང་བྱས་ནས་རྒྱལ་ཚོགས་ཀྱི་གྲོས་ཆོད་སྔ་རྗེས་ལས་རྒྱ་གར་གྱིས་ད་གང་ལྟར་ཆ་ཚང་བར་བཞུགས་ཁོ་རང་བྱས་ཡོད་པ་དང་ཨ་ནེ་ག་དུས་ཡིན་ན་ཡང་ཕྱོགས་གཉིས་ཀྱི་བར་ལ་གྲོས་འགྲིག་བྱས་ནས་དམག་འཐབ་མཚམས་འཇོག་བྱེད་དགོས་པ་ལ་ཡང་རྒྱབ་སྐྱོར་བྱེད་ཀྱི་ཡོད་ཚུལ་བཤད་པ་དང་ཆབས་ཅིག་ཨ་ནེ་དཔལ་འབྱོར་དང་ཚོང་འབྲེལ་གྱི་ཐོག་ལ་ཡང་ཨུ་རུ་སུ་དང་འབྲེལ་བ་མུ་མཐུད་འདུག་བྱས་ཡོད་རེད། དཔེར་ན་ད་རེས་ཆ་མཚོན་པའི་ཡིན་ན་ཡང་དཔལ་འབྱོར་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཉི་ཤུའི་གི་ཚོགས་ཆེན་གྱི་སྐབས་དེ་ལ་ཡང་རྒྱ་གར་གྱི་སྲིད་བློན Narendra Modi གྱིས་ཡང་བསྐྱར་གང་ལྟར་ཡུཀ་རེན་གྱི་དམག་འཐབ་དེ་གྲོས་མོལ་གྱི་བརྒྱུད་ནས་མཚམས་འཇོག་བྱེད་ཡ་ལ་ཡང་རྒྱ་གར་ངོས་ནས་ད་གང་ལྟར་ནུས་པ་ག་རེ་ཡིན་ལ་བཏོན་ཡ་ལ་ཡང་གྲ་སྒྲིག་ཡིན་ཟེར་འདུག་ད་རེས་ཡང་བསྐྱར་བསྐྱར་ཟློས་འདུག་བྱས་ཡོད་རེད། ཨ་ནི་རྒྱ་ནག་ལ་ཆ་མཚོན་པ་ཡིན་ན་ཆབ་སྲིད་ཀྱི་ལམ་ལུགས་དང་ས་མཚམས་ད་ག་ནང་བཞིན་ཚོང་འབྲེལ་སོགས་གང་ཅིའི་ཐད་ལ་ཡང་ཨུ་རུ་སུ་ལ་བསྟུན་དགོས་ཀྱི་ཡོད་པ་དང། ཨུ་རུ་སུས་ཡུཀ་རེན་ལ་ཡང་བཙན་འཛུལ་བྱས་པ་ནས་བཟུང་སྟེ་ད་ལྟ་བར་དུ་ཨ་ནི་རྒྱ་ནག་གིས་ཨུ་རུ་སུའི་སྲིད་འཛིན་པུ་ཏིན་ལ་ཡང་སྐྱོན་བརྗོད་གཏན་ནས་བྱས་མེད་པ་མ་ཟད། ཨ་ནི་མཉམ་འབྲེལ་རྒྱལ་ཚོགས་ནང་ག་དུས་ཡིན་ན་ཡང་བར་བཞུགས་ཀྱི་འོས་ཤོག་ཤ་སྟག་འཕངས་ནས་འདུག་ཅེས་བསྡད་པ་རེད། དེས་མ་ཟད་བར་ལམ་གཅིག་ནས་ཨ་ནི་རྒྱ་ནག་གིས་ཨུ་རུ་སུ་ལ་ཡང་འབྲེལ་བ་དེ་ཉེ་རུ་བཏང་ནས། ཨ་རི་གཙོས་པའི་ནུབ་ཕྱོགས་རྒྱལ་ཁབ་མང་པོ་ཞིག་གིས་ཨ་ནི་རྒྱ་ནག་གིས་ཨུ་རུ་སུ་ལ་ཡང་གོ་ལག་སྤྲོད་ཀྱི་ཡོད་ཅེས་གོ་ལག་ལ་སོགས་པ་འདི་འདྲའི་རོགས་པ་བྱེད་ཀྱི་ཡོད་པའི་དོགས་པ་ཡང་བྱེད་ཀྱི་ཡོད་རེད། དཔེར་ན་སྦི་སྦི་སི་གསར་འགྱུར་ལས་ཁང་གི་རྒྱལ་སྤྱིའི་འཐབ་ཇུས་ཉམས་ཞིབ་ཁང་གི Siemon Wezeman ལ་ཡང་གསུངས་པ་ཅིག་ལུང་འདྲེན་བྱས་པའི་གནས་ཚུལ་ཐོན་པར་བྱས་པ་ཡིན་ན། རྒྱ་ནག་གིས་གང་ལྟར་ཨུ་རུ་སུ་ལ་ཡང་མངོན་གསལ་དོད་པོས་གོ་ལག་འདུག་ཅེས་མཁོ་སྤྲོད་བྱེད་ཀྱི་མེད་ན་ཡང་གསང་སྟབས་ཀྱི་ཐོག་ནས་ཨ་ནི་དེང་དུས་ཀྱི་འཕྲུལ་རིག་ལག་རྩལ་ལྡན་པའི་ཡར་ཐོན་ཅན་གྱི་གོ་ལག་མང་པོ་ཅིག་བཙོང་གི་ཡོད་རེད། དཔེ་མཚོན་གཅིག་ནི་ད་ཁོང་ཚོས་ཧོང་ཀོང་དང། ཨ་རབ་ཀྱི་མཉམ་འབྲེལ་ཨ་རབ་མཉམ་འབྲེལ་རྒྱལ་ཁབ་དེ་ཚོ་བརྒྱུད་ནས་ཨ་ནི་རྒྱ་ནག་གིས་ཨུ་རུ་སུ་ལ་ཡར་གོ་ལག་འདུག་ཅེས་ཕྱིར་ཚོང་བྱེད་ཀྱི་ཡོད་རེད་ཅེས་འདུག་ཅེས་གསུངས་པ་ཅིག་ལུང་འདྲེན་བྱས་ཤག་ད་ག་ནང་བཞིན་ཉི་མ་གཉིས་གོང་ལ་ཡང་ཨ་རིའི་གསང་བའི་ལས་ཁུངས་ཀྱི་སྤྱི་ཁྱབ་ཀྱིས་གང་ལྟར་རྒྱ་ནག་གིས་ད་ཨུ་རུ་སུ་ལ་ཡར་ལྕི་བའི་གོ་མཚོན་འདུག་ཅེས་མཁོ་སྤྲོད་བྱེད་ཀྱི་ཡོད་པ་དེ་ལ་ཡང་ཨ་རིའི་གསང་བའི་ལས་ཁུངས་ཀྱི་མི་སྣ་ཚོ་ལ་ཡང་གནས་ཚུལ་འདུག་ཅེས་ཁུངས་འཕེར་ཐུབ་པ་འདུག་ཅེས་ཡོད་ཅེས་དེ་འདྲའི་གསུངས་ཤག་ད་གང་ལྟར་ནུབ་ཕྱོགས་ཡུལ་གྲུ་ཚོས་ཨུ་རུ་སུ་ལ་ཡང་ཚོང་དོན་དང་དཔལ་འབྱོར་ཉེས་ཆད་བཏང་བ་དེ་ལ་ཡང་རྒྱ་ནག་གིས་དུས་རྟག་ཏུ་སྐྱོན་བརྗོད་བྱས་ཡོད་པ་དང་ཆབས་ཅིག་ཨ་ནི་རྒྱ་ནག་གིས་ཨུ་རུ་སུ་དང་ཚོང་འབྲེལ་གྱི་གོ་སྐབས་གསར་པ་ཅིག་འདུག་ཅེས་ཡང་ངོས་འཛིན་བྱས་ནས་ཨུ་རུ་སུ་དང་འབྲེལ་བ་འདུག་ཅེས་བྱེད་ཀྱི་ཡོད་རེད། དཔེར་ན་འདས་པའི་བདུན་ཕྲག་ནང་ལ་ཡང་རྒྱ་ནག་ཕྱི་སྲིད་བློན་ཆེན་ཨུ་རུ་སུ་ལ་ཡང་ལྟ་སྐོར་འདུག་ཅེས་ཕྱིན་པ་རེད། སྐབས་དེ་དུས་ཨུ་རུ་སུ་སྲིད་འཛིན་པུ་ཀྲིན་གཙོས་པའི་ཨ་ནི་ཨུ་རུ་སུ་གྱི་གནད་དོན་གནད་ཡོད་མི་སྣ་ཚོ་གིས་ད་གང་ལྟར་རྒྱ་ནག་ཕྱི་སྲིད་བློན་ཆེན་ལ་ཡང་ཧ་ཅང་གི་ཚད་མཐོ་པོ་གི་སྣེ་ལེན་བྱས་པ་དེ་གིས་གང་ལྟར་ཨུ་རུ་སུ་གིས་རྣམ་འགྱུར་ག་རེ་བསྟན་གྱི་ཡོད་རེད་ཟེར་ན། ད་ལྟའི་དམག་འཐབ་ཀྱི་དུས་ཚོད་འདིའི་ནང་ལ་ཡང་ཨུ་རུ་སུ་གྲོགས་མེད་ཁེར་རྐྱང་མིན་ཟེར་བྱས་ཨ་ནི་ད་གང་ལྟར་རྒྱལ་སྤྱིའི་ཁྱོན་ཡོངས་ལ་ཡང་རྣམ་འགྱུར་བསྟན་པ་ཞིག་འདུག་ཅེས་མཚོན་གྱི་ཡོད་རེད་ཅེས་འགྲེལ་བཤད་བྱེད་ཀྱི་འདུག་ད་ག་ནང་བཞིན་ཨུ་རུ་སུ་སྲིད་འཛིན་པུ་ཀྲིན་གྱིས་རིང་མིན་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་ཨུ་རུ་སུ་ལ་ཡང་ལྟ་སྐོར་ལ་ཡང་ཡོང་གི་ཡོད་རེད་ཅེས་གསལ་བསྒྲགས་བྱས་ཡོད་རེད།

རྒྱ་ནག་གི་བར་འདུམ་བྱེད་མཁན་ཡིན་ཞེས་པའི་ཟློས་གར་དེ་ད་གང་ལྟར་ཡུག་ཀེ་རེན་གྱི་དམག་འཐབ་མ་བྱུང་གོང་ནས་བཤད་ཟིན་པའི་སྐད་ཆ་རྙིང་པ་ཅིག་ད་རེས་ཡང་བསྐྱར་འདུག་ཅེས་བཤད་པ་རེད་བྱས་ནས་འགྲེལ་བཤད་བྱེད་ཀྱི་འདུག་དཔེར་ན་ཡོ་ཧོ་ནི་པེ་རེ་མི་ཡར་ཟེར་བའི་ད་གང་ལྟར་མིན་སི་ན་ཡོད་པའི་རྒྱལ་སྤྱིའི་གྲོས་མོལ་ཉམས་ཞིབ་ཁང་གི་ཉམས་ཞིབ་པ་རེད་ཁོང་གིས་འདུག་ཅེས་གསུང་ཡ་བྱས་པ་ཡིན་ན། རྒྱ་ནག་གིས་གང་ལྟར་དམག་འཐབ་འགོ་འཛུགས་མ་བྱས་གོང་ནས་རྒྱ་ནག་གི་ལངས་ཕྱོགས་འདི་གཅིག་པ་རེད། ཐབས་ཤེས་གསར་པ་ཅིག་གང་ཡང་མ་རེད་ཟེར་འདུག་ཅེས་གསུངས་ཤག། ད་རེས་ཀྱི་ཐབས་ཤེས་དེ་རྒྱ་ནག་གིས་དམག་འཐབ་ཀྱི་གནས་སྟངས་འདིའི་ནང་ལ་ཡང་གོ་སྐབས་ཅིག་ལེན་རྒྱུའི་འཁྲབ་སྟོན་བྱས་པ་ཞིག་རེད་ཅེས་འགྲེལ་བརྗོད་གནང་ཤག། རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱིས་ཨེ་ནི་གསལ་བསྒྲགས་བྱས་པ་དེའི་ནང་ལ་ཡང་ད་དོན་ཚན་བཅུ་གཉིས་ཡོད་པའི་གཅིག་གྲོས་འཆར་བཏོན་ཡོད་རེད་དེའི་ནང་ལ་ཡང་ད་ག་འདྲ་ཡུཀ་རེན་གྱི་དམག་འཐབ་དེ་ཆབ་སྲིད་ཀྱི་འགྲིག་འཇགས་བྱེད་དགོས་པའི་སྐུལ་མ་ཐུག་བྱས་ཡོད་རེད་རྒྱ་ནག་གིས་དེ་འདྲ་ཅིག་བྱེད་དགོས་ཡས་དེ་བར་ལམ་ནས་རྒྱ་ནག་གིས་ཨུ་རུ་སུ་དང་སེམས་ཐག་ཉེ་པོ་བྱེད་ཀྱི་ཡོད་པ་དེ་ལ་ཡང་ཨ་རི་གཙོས་པའི་ནུབ་ཕྱོགས་རྒྱལ་ཁབ་མང་པོ་ཅིག་གིས་རྒྱ་ནག་ལ་གནོན་ཤུགས་སྤྲད་ཡོད་པ་དེ་ལ་བརྟེན་ནས་དེ་འདྲའི་གནོན་ཤུགས་དེ་ནས་གཡོལ་ཐབས་ལ་ཡང་ད་ག་འདྲ་རྒྱ་ནག་གིས་དེ་འདྲའི་གྲོས་འཆར་བཏོན་པ་རེད་ཅེས་ལྟ་བ་གཅིག་ཆབ་སྲིད་མྱུལ་ཞིབ་པ་ཚོས་ཀྱིས་འགྲེལ་བཤད་རྒྱག་སྟངས་དེ་འདྲ་ཞིག་རྒྱག་གི་འདུག་ཡིན་ན་ཡང་ཡིག་ཆ་དེའི་ནང་ལ་ཡང་ཨུ་རུ་སུས་ཀྱིས་ཡུག་ཀེ་རན་ལ་བཙན་འཛུལ་བྱས་པ་རེད་ཅེས་ག་འདྲ་ཚིག་གཅིག་འདུག་ཅེས་འགྲེལ་བཤད་བརྒྱབ་ཡོད་མ་རེད་དེ་འདྲ་ཡིན་ཙང་ད་ག་འདྲ་ཨ་རི་གཙོས་པའི་ནུབ་ཕྱོགས་རྒྱལ་ཁབ་ཚོས་ཀྱིས་ད་རེས་རྒྱ་ནག་གིས་བཏོན་པའི་ཡིག་ཆ་དེའི་ནང་ལ་ཡང་ཨུ་རུ་སུ་ལ་ཡང་ད་ག་འདྲ་སྐྱོན་བརྗོད་ཀྱི་ཚིག་གཅིག་ཀྱང་མེད་པ་དེ་གིས་ཨེ་ནི་ག་འདྲ་ཨུ་རུ་སུས་རྒྱ་ནག་གིས་ད་རེས་ཡིག་ཆ་བཏོན་པ་དེ་གིས་དོན་དངོས་ཀྱི་རྣམ་འགྱུར་སྟོན་སྟངས་དང་བསམ་བློ་བཏང་སྟངས་ག་རེ་ཡིན་པ་དེ་ལ་ཡང་དོགས་པ་མང་པོ་བྱེད་ཀྱི་ཡོད་རེད། ཨ་ནི་ཨ་རིའི་སྲིད་འཛིན་ཇོ་བྷེ་ཌེན་གྱིས་དཔེར་ན་ཨེ་བྷི་སི་བརྙན་འཕྲིན་གྱི་བཅའ་འདྲི་ཞུ་བ་ཅིག་གི་ནང་ལ་ཡང་ག་རེ་གསུངས་ཡོད་རེད་ཟེར་ན། རྒྱ་ནག་གི་ཡིག་ཆ་དེ་ཡུ་ག་ད་ཨུ་རུ་སུ་ལ་ཡང་ཕན་ཐོགས་ཡོད་པ་མ་གཏོགས་དོན་དངོས་ལ་ཡང་དམག་འཐབ་མཚམས་འཇོག་རྒྱུ་གི་འདུན་པ་ལ་སོགས་པ་གང་ཡང་བསྟན་མི་འདུག་ཅེས་གསུངས་ཤག།

ཡིག་ཆ་འདི་རྒྱུ་མཚན་ལྡན་པ་ཅིག་རྩ་བ་ནས་རེད་མི་འདུག་བྱས་ནས་མཐའ་གཅིག་ཏུ་དེ་ལ་ཡང་མོས་མཐུན་གནང་མི་འདུག། དེ་ག་ནང་བཞིན་སྲིད་དོན་དང་དམག་དོན་དབྱེ་ཞིབ་པ་ཚོས་ཀྱིས་གང་ལྟར་ཡུཀ་རེན་ལ་དམག་འཐབ་ལོ་གཅིག་སོང་ཡོད་ན་ཡང་ད་དུང་ཨ་ནི་དམག་འཐབ་དེ་མཇུག་སྒྲིལ་ཡས་ལ་ཡང་ད་གང་ལྟར་ཅིག་མགྱོགས་པོ་ཅིག་ལ་ཡང་དམག་འཐབ་དེ་མཇུག་སྒྲིལ་ཡས་ཀྱི་ཁག་པོ་རེད་ཅེས་འགྲེལ་བརྗོད་གནང་གི་ཡོད་རེད། དེ་འདྲ་ཡིན་དུས་རྩ་ནས་གང་ལྟར། མཐའ་སྡོམ་ཞུས་པ་ཡིན་ན་སྤྱིར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི་དྲག་ཐབས་ལ་དྲག་ཐབས་ཀྱིས་ལན་སློག་པ་ཡིན་ན་འཁོན་འཛིན་ཆེ་རུ་འགྲོ་རྒྱུ་མ་གཏོགས་ཞི་འགྲིག་ཡོང་ཡས་ཁག་པོ་རེད་དེ་འདྲ་ཡིན་ཙང་ཕན་ཚུན་ཡིད་ཆེས་དང་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་སྒོ་ནས་ཕན་ཚུན་གཉིས་གྲོས་མོལ་བྱས་ནས་དཀའ་ངལ་ག་འདྲས་ཡིན་ཡང་སེལ་ཐབས་བྱེད་དགོས་པའི་བཀའ་སློབ་གནང་ཡོད་པ་དེ། ཡུཀ་རེན་དང་ཨུ་རུ་སུའི་དམག་འཐབ་ཀྱི་དཀའ་ངལ་སེལ་རྒྱུའི་ཐབས་ལམ་གཅིག་ཁོ་ན་དེ་ཡིན་པ་དེ་ར་སྤྲོད་གསལ་པོ་ཡོང་གི་ཡོད་རེད། རྩོམ་སྒྲིག་པའི་གཏམ་ཚོགས་ཀྱི་ལེ་ཚན་གསན་པར་ཐུགས་རྗེ་ཆེ།